བྱེད་ཅིང་གུས་པས་ཞབས་དྲུང་དུ་འཁོད་ནས་ཚེ་འདིའི་ཕ་མ་སོགས་གཞན་གང་ཡང་སེམས་པར་མ་གྱུར་ཟེར། འོ་ད་ཕ་མ་རྒྱུད་ནི་འབེ་ཀའི་བསམ་མནོ་འདྲ་པོ་མ་འཁོར་ནས་འོ་དེ་རེད། དེ་ནས་པཎ་ཆེན་བ་སོ་ཆོས་ཀྱི་རྒྱལ་པོས་རྒྱལ་སྲས་གཞོན་ནུ་དེ་ཁྲུས་བྱས། ཁྱིམ་པའི་རྟགས་ཆ་ལུགས་རྣམས་དོར། ད་སྐྲ་བཅད་གོས་ངུར་སྨྲིག་བསྐོན་ནས་རབ་ཏུ་བྱུང་སྟེ་མཚན་ཆོས་ཀྱི་རྡོ་རྗེ་ཞེས་བཏགས། ཆོས་ཀྱི་རྡོ་རྗེ་བཏགས། དེ་ནས་སྔོན་ཡུན་རིང་པོ་ནས་ལམ་ལ་སྦྱངས་པའི་མཐུ་ཅན་རྒྱལ་སྲས་གཞོན་ནུ་དེ་བརྡ་སྤྲོད་ཀྱི་གཙུག་ལག་སློབ་པ་སོགས་ལ་ལྟོས་པ་མེད་པར་དེ་ན་ལམ་ཡོངས་རྫོགས་ལ་སློབ་ནུས་པའི་སྐལ་བ་ཅན་དུ་གྱུར་པ་ན། པཎ་ཆེན་ཆོས་ཀྱི་རྒྱལ་མཚན་གྱིས་རྒྱལ་སྲས་གཞོན་ནུ་དེ་ལ་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་ཉིང་ཁུ་རྒྱལ་བ་སྲས་བཅས་ཐམས་ཅད་གང་ནས་གཤེགས་པའི་ལམ་པོ་ཆེ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བའི་མན་ངག་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་བཏབ་སྟེ། ཆོས་ཀྱི་རྡོ་རྗེ་ལ་ཡར། དེ་ནས་དགུང་ལོ་ཏོག་ཙམ་ཡར་ཕེབས། དེ་ནས་གངས་ཅན་པའི་སྔོན་གྱི་བག་ཆགས་དེ་ཚོ་སད་ནས་དཔེ་ལམ་སེང་དཔེ་མཁས་པ་ཆེན་པོ་ཆགས་ནས་དེ་ཡིན་པའི་སྐབས་ལ། དེ་ནས་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་བཏབ་སྟེ་རྒྱལ་སྲས་བདག་ཉིད་ཆེན་པོ་དེ་ལ་བཤེས་གཉེན་བསྟེན་ཚུལ་ནས་ཞི་ལྷག་གི་བར་སྐྱེས་བུ་གསུམ་གྱི་ལམ་རྣམས་རིམ་གྱིས་རྒྱུད་ལ་འཁྲུངས་སོ། ལམ་རིམ་ནང་ལམ་རིམ་ནང་ནས་ཉམས་སུ་བླངས་ནས་སྐྱེས་བུ་གསུམ་གྱི་ལམ་རིམ་གྱིས་རྒྱུད་ལ་འཁྲུངས་པ་རེད། དེ་ནས་བྱང་ཆུབ་ལམ་གྱི་རིམ་པའི་དམིགས་སྐོར་མན་ངག་ཞལ་ཤེས་བགེགས་སེལ་བོགས་འདོན་བོགས་འདོན་དང་བཅས་པ་མཐའ་དག་གནང། དེ་ནས་བདག་ཉིད་ཆེན་པོ་དེས་བྱང་ཆུབ་ཀྱི་སེམས་ཀྱི་ཤུགས་དྲག་པས་ཉེ་ལམ་རྡོ་རྗེ་ཐེག་པར་འཇུག་པར་སྤྲོ་བ་ན། གསང་བདེ་འཇིགས་གསུམ་དུས་ཀྱི་འཁོར་ལོ་སོགས་རྒྱུད་སྡེ་བཞི་དང་འབྲེལ་བའི་དབང་ལུང་མན་ངག་མཐའ་དག་གནང། ཁྱད་པར་རྒྱལ་བ་ཙོང་ཁ་པ་ལ་མགོན་པོ་འཇམ་དཔལ་དབྱངས་ཀྱིས་གནང་བའི་སྙན་བརྒྱུད་ཐུན་མོང་མིན་པའི་མདོ་སྔགས་གཉིས་ཀའི་ལམ་གྱི་ལུས་རྫོགས་པའི་ཟབ་ལམ་བླ་མ་ལྷ་ཡི་རྣལ་འབྱོར།

ད་གཙོ་བོ་དེ་སྤྲུལ་པའི་གླེགས་བམ་ནང་ལ་གསུང་ཡག་གི་གཙོ་བོ་དེ་བླ་མའི་རྣལ་འབྱོར་དེ་རེད་ཡ་བླ་མའི་རྣལ་འབྱོར་ཟེར་ན་ལོགས་ཀ་ཅིག་བྱས་ད་ཡ་སྤྲུལ་པའི་གླེགས་བམ་ཟེར་དུས་དེ་ནང་ལ་ཞེ་པོ་ཅིག་ཡོད་ཀྱི་རེད་བསམ་ནས་རེ་བ་ད་ཅིག་རེ་བ་ད་དགོས་མཁོ་འདྲ་པོ་ཞེ་པོ་ཅིག་ཡོད་ཀྱི་རེད་བསམ་ནས་དེ་འདྲ་མ་རེད་འོང་དེ་ནས་སྤྲུལ་པའི་གླེགས་བམ་ཆེན་པོ་ཕྱག་ཏུ་གཏད་དེ་དེ་ཡི་སྙན་བརྒྱུད་འདི་དག་དེ་ནས་མཁའ་འགྲོས་ལུང་བསྟན་པའི་སྐལ་ལྡན་གྱི་སློབ་མ་རེ་རེ་ཙམ་མ་གཏོགས་གཞན་ལ་མ་སྟོན། ཐ་ན་སྐྱེ་བོ་གཞན་དག་ལ་འདི་འདྲ་ཡོད་པའི་གཏམ་ཙམ་ཡང་མ་སྨྲ་ཞིག་ཅེས་བཀའ་རྒྱ་དམ་པོ་བཏབ། དེ་ལྟར་ལོ་ལྔ་བར་དུ་སྲས་ཀྱི་ཐུ་བོར་བཟུང་སྟེ། ལོ་ལྔ་བར་དུ་རེ་བ་དང་སྲས་ཀྱི་ཐུ་བོར་བཟུང་སྟེ། གདམས་པ་མཐའ་དག་རྫོགས་པར་མཛད་ནས་འབྱོན་ཁར་ཟེར་ད། ཕར་འབྱོན་ཁ་ལ་ག་ལ། པཎ་ཆེན་ཆོས་ཀྱི་རྒྱལ་པོས་བདག་ཉིད་ཆེན་པོ་འདི་ལ། ད་ཆོས་ཀྱི་རྡོ་རྗེ་ལ། ཚེ་མཇུག་དབེན་པའི་གནས་སུ་ཉམས་ལེན་འདི་དང་འདི་ལྟར་གྱིས། ཁྱེད་རང་དཔེ་མན་ངག་སྒང་ག་ཐོབ་ཚར་རེད་ད་ཚེ་གི་གཞུག་གུ་ལ་དེ་ནས་མི་མེད་ལུང་སྟོང་དབེན་པའི་གནས་ལ་ཉམས་ལེན་འདུག་སེ་གྱིས། གྱིས། དུས་ལ་བབ་པ་ན་སྐལ་ལྡན་གྱི་སྐྱེས་བུ་ལ་གདམས་པ་འདི་ལྟར་སྟོན་ཅིག་ཕྱིས་འབྱུང་གི་ལུང་བསྟན་དང་བཅས་བཀའ་སྩལ་ཞིབ་ཏུ་གནང། རྒྱལ་སྲས་བདག་ཉིད་ཆེན་པོ་འདིས་ཀྱང་པཎ་ཆེན་ཆོས་ཀྱི་རྒྱལ་པོའི་བཀའ་ལུང་སྤྱི་བོས་ནོད་ཅིང་ཞབས་ལ་ཕྱག་བྱས་ཏེ་སྨོན་ལམ་བཏབ་བོ། དེ་ནས་པཎ་ཆེན་ཆོས་ཀྱི་རྒྱལ་མཚན་གྱི་བཀའ་བཞིན་དུ་གངས་དང་རི་སུལ་དང་ནགས་ཁྲོད་སོགས་སྐྱེ་བོས་དབེན་པའི་ས་ཕྱོགས་དུ་མར་རྒྱུ་ཞིང་ཉམས་རྟོགས་གོང་ནས་གོང་དུ་འཕེལ་བར་མཛད་ལ་ཁྱད་པར་སྔོན་བྱོན་དམ་པ་དུ་མས་གྲུབ་པ་བརྙེས་པའི་ས་དཔའ་བོ་མཁའ་འགྲོ་སྤྲིན་བཞིན་འདུ་བའི་གནས། གནས་ཆེན་པ་རྣམ་ཇོ་མོ་ལྷ་རིའི་གསང་ཆེན་གྲུབ་པའི་གནས་པད་མ་ཅན་དུ་བསྐྱེད་རིམ་མཐར་སོན་ནས་རྫོགས་རིམ་ལ་ཆིག་སྒྲིལ་མཛད་པས། སེམས་དབེན་དཔེའི་འོད་གསལ་དང་མ་དག་པའི་སྒྱུ་ལུས་གྲུབ་བོ། ད་གྲུབ་ཆེན་ཆོས་ཀྱི་རྡོ་རྗེའི། ཐུགས་རྒྱུད་ལ། དེ་འདྲ་བའི་གནས་བྱིན་རླབས་ཅན་དེ་ནི་རྡོ་རྗེ་བཙུན་མོའི་བྷ་གའི་དབྱིབས་ཅན་དུ་ཡོད་པས་ས་གནས་དེ། པདྨ་ཅན་ཞེས་མཚན་ཐོགས་ཤིང། དེའི་དྲང་ཐད་ཀྱི་ཤར་ཕྱོགས་ན་བཀྲ་ཤིས་རྫོང་གི་རྒྱབ་རི་རྩེ་མོ་ན་ལིང་གའི་དབྱིབས་ཅན་གྱི་རྡོ་རྗེ་ཆེན་པོ་ཞིག་ཡོད་པ། རྡོ་ཆེན་པོ་ཞིག་ཡོད་པ། ཚེས་བཅོ་ལྔའི་ཟླ་བ་ཤར་བའི་ཚེ་རྡོ་དེའི་གྲིབ་མ་པདྨ་ཅན་དུ་བབས་པ་ན་ལིང་ག་ཆོས་འབྱུང་དུ་ཞུགས་པ་ཇི་ལྟ་བར་འབྱུང། དེའི་ཚེ་པད་མ་ཅན་གྱི་སྒྲུབ་ཆུའི་ཉེ་འཁོར་གྱི་ས་རྣམས་སྐད་ཅིག་དེ་ལ་སིནྡྷུ་ར་འགྱུར་བ་ཞིག་ཡོད་པས་ཡུལ་ཉེར་བཞི་དངོས་དང་མཚུངས་པ་ཞིག་ཡོད་ཅེས་གྲགས་སོ། གནས་བྱིན་རླབས་ཅན་དེར་རྫོགས་རིམ་དང་འབྲེལ་བའི་བླ་མ་ལྷ་ཡི་རྣལ་འབྱོར་བསྒོམ་པར་མཛད་པས་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཞལ་གཟིགས། དེའི་ཚེ་རྗེ་རིན་པོ་ཆེས་དམ་པ་དེ་ལ་ཐུན་མོང་དང་ཐུན་མོང་མ་ཡིན་པའི་སྙན་བརྒྱུད་ཀྱི་གདམས་པ་གདམས་ངག་ཡོངས་སུ་རྫོགས་པ་གནང། ཡང་རྗེ་རིན་པོ་ཆེས་ཞལ་གཟིགས་ནས་དངོས་སུ་གདམས་པ་གནང། ལྷག་པར་རྗེ་རིན་པོ་ཆེས། ཕྱི་པཎྜི་ཏ་ཡི་ཆ་ལུགས། ནང་གི་ཕུང་ཁམས་སྐྱེ་མཆེད་ན་འདུས་པའི་ལྷ་སོ་སོར་གསལ་བ་ཐུགས་ཀར་རྒྱལ་བ་ཤཱཀྱ་ཐུབ་པ་དེ་ཡི་ཐུགས་ཀར་རྡོ་རྗེ་འཆང་བཞུགས་པའི་བླ་མའི་རྣལ་འབྱོར་ཐུན་མོང་མིན་པ་ད་བླ་མའི་རྣལ་འབྱོར་སེམས་དཔའ་གསུམ་བརྩེགས་བླ་མ་མཆོད་པ་རེད་པ་ད། ཐུན་མོང་མིན་པ་སེམས་དཔའ་གསུམ་བརྩེགས་ཅན་འདི་གནང་ངོ། དེ་ནས་སླར་ཡང་སྒྲུབ་གནས་དེར་ཟབ་ལམ་རིམ་གཉིས་སྤྱི་དང་ཁྱད་པར་རྫོགས་རིམ་ཟབ་མོའི་རྣལ་འབྱོར་རྩེ་གཅིག་ཏུ་བསྒོམ་པར་མཛད་པས་ཟུང་འཇུག་འགྲུབ་པའི་མཚན་མ་ཐོབ་པ་ན། ཤིན་ཏུ་སྤྲོས་མེད་ཀྱི་སྤྱོད་པ་ལ་བརྟེན་ནས། འོད་གསལ་རྩེ་གཅིག་ཏུ་བསྒོམ་པར་མཛད་པས་དོན་དམ་པའི་འོད་གསལ་མངོན་དུ་བྱས་པ་ལས་ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་བརྙེས་ཏེ་ནམ་མཁའ་ཇི་སྲིད་གནས་ཀྱི་བར་དུ་ཟུང་འཇུག་གི་སྐུ་ལས་གཡོ་བ་མེད་པར་སེམས་ཅན་རང་རང་གི་སྐལ་བ་དང་འཚམས་པར་སྤྲུལ་པ་བསྟན་ཏེ་ཆོས་སྟོན་པ་སོགས་འགྲོ་བའི་དོན་ལ་གཡེལ་བ་མེད་པར་བཞུགས་སོ། དེ་འདྲ་བའི་སྒྲུབ་གནས་དེ་ལ་ཟུང་འཇུག་ཕུག། ཟུང་འཇུག་ཕུག་ཅེས་གྲགས་སོ། རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ལུང་བསྟན་པའི་སྙན་བརྒྱུད་བསྟན་པའི་བདག་པོ་དབེན་ས་བ་ཆེན་པོ་རེ་ཞིག་མ་བྱོན་པར། ད་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ལུང་བསྟན་ནང་ནས་ཡང། རེད་པ་ད་གྲུབ་ཆེན་ཆོས་ཀྱི་རྡོ་རྗེ་ལ་ཡང་མ་འོངས་པ་ལ་ཕེབས་མཁན་འདི་ཡོད། སྙན་བརྒྱུད་འཛིན་མཁན་གྱི་སྐྱེས་བུ་དམ་པ་ཅིག་ཕེབས་ཀྱི་ཡོད་དེ་རྗེས་སུ་འཛིན་དགོས་རེད། ཁྱེད་རང་གིས་འབད་དེ་རྗེས་སུ་འཛིན་དགོས་རེད་གསུངས་ནས། དབེན་ས་ཆེན་པོ། དབེན་ས་བ་ཆེན་པོ་རེ་ཞིག་མ་བྱོན་བར་དགུང་ལོ་བརྒྱ་ཕྲག་བརྒལ་བའི་བར་དུ་ཟུང་འཇུག་གི། ཟུང་འཇུག་དབང་གི་རྒྱལ་པོའི་ཟ་མ་ཏོག་དེ་ལ་གནས་ནས། ད་གྲུབ་ཆེན་ཆོས་ཀྱི་རྡོ་རྗེ་དེ་དགུང་ལོ་ཞེ་དྲག་གི་བར་དུ་བཞུགས་འདུག་བ་དབེན་ས་བ་མ་ཕེབས་བར་བྱས་ནས། དེ་བར་དུ་བསྒུགས་ནས། དེ་ཡིན་ཙང། ཟུང་འཇུག་དབང་གི་རྒྱལ་པོའི་ཟ་མ་ཏོག་དེ་ལ་གནས་ནས། འདི་ནས་མི་སྐལ་ལྡན་དུ་མ་དང་གཙོ་བོར་གནས་གསུམ་གྱི་དཔའ་བོ་མཁའ་འགྲོ་བགྲང་བ་ལས་འདས་པ་ལ་རྡོ་རྗེ་ཐེག་པའི་ལམ་བཟང་སྟོན་ཅིང་བཞུགས་པ་ལས་རྒྱལ་བ་དབེན་ས་བ་ཆེན་པོ་ཞིང་འདིར་བྱོན་ནས་དགུང་ལོ་བཅུ་བདུན་བཞེས་པའི་ཚེ། ད་དབེན་ས་བ་འཁྲུངས་ནས་ཨ་ནི་དེ་ནས་ཡང་དགུང་ལོ་བཅུ་བདུན་བཞེས་པའི་སྐབས་ལ། བཞེས་པའི་ཚེ་འབྲུམ་བུའི་སྙུན་གཞིས་ཟིན་ནས་འབྲུམ་བུ་གིས་སྙུང་ནས། དབེན་ས་ན་བཞུགས་པའི་ཚེ་གྲུབ་ཆེན་འདིས་དབེན་ས་བ་གང་ན་བཞུགས་པའི་སྒོ་དྲུང་དུ་ཕེབས་ནས། གང་ཞིག་གཟིགས་ཤིང་གསུང་བ་ཡིས་མཁྱེན་དང་སྟོན་པ་བླ་ན་མེད་རྒྱལ་བ་རྟེན་ཅིང་འབྲེལ་བར་འབྱུང་གཟིགས་ཤིང་སྟོན་པ་དེ་ལ་འདུད་ཅེས་སོགས་ཟབ་མོ་རྟེན་འབྱུང་གསུངས་པའི་སྒོ་ནས་ཐུབ་དབང་ལ་བསྟོད་པ་ལེགས་བཤད་ལེགས་པར་བཤད་པའི་སྙིང་པོ་གསུང་དབྱངས་མཐོན་པོས། ཞལ་འདོན་མཛད་པ་ན་ཟེར་ཨ་དབེན་ས་བ་སྙུང་ནས་དགུང་ལོ་བཅུ་བདུན་སྒང་ལ་འབྲུམ་བུ་སྙུང་ནས་བྱས་དབེན་ས་ལ་བཞུགས་བསྡད་པའི་ཁ་ཐུག་ལ། དེ་ཡི་སྒོ་འགྲམ་ལ་དེ་གའི་གྲུབ་ཆེན་ཆོས་ཀྱི་རྡོ་རྗེ་ཕེབས་ནས་རྟེན་འབྲེལ་བསྟོད་པ་དཔེ་གསུང་སྙན་པོ་བྱས་ནས་གསུང་བསྡད་པ་ད་གསུངས་པ་ཡིན་པ་རེད། སྒོ་འགྲམ་དེར་ཞལ་འདོན་མཛད་པ་ན་རྒྱལ་བ་དབེན་ས་བ་ཆེན་པོས་གསུང་གི་གདངས་ཐོས་པ་ཙམ་གྱིས་ད་སྔོན་གྱི་བག་ཆགས་ཀྱིས་རེད་པ་ད་དེ་ནས་ལུས་ཀྱི་སྤུ་ཟིང་བྱེད་ཅིང་སྣང་བ་ཏིང། སྣང་བ་གཏིང་ནས་འགྱུར་བ་ཞིག་བྱུང་སྟེ་འདི་ནི་གྲུབ་པའི་སྐྱེས་བུ་བདག་ཉིད་ཆེན་པོ་ཞིག་ཡིན་པ་གོར་མ་ཆག་གོ་སྙམ་ནས་སྙམ་དུ་དགོངས་ནས་སྒོ་དྲུང་དུ་བྱོན་ཏེ་བརྟགས་པ་ན། རྗེ་ཡི་སྙན་བརྒྱུད་འཛིན་པའི་གྲུབ་ཆེན་ཡིན་པར་མཁྱེན་ནས་རྗེས་སུ་འཛིན་པར་གསོལ་བ་བཏབ་པ་ན་དུས་ཚོད་འདི་ག་ཙམ་ལ་བཀྲ་ཤིས་རྫོང་གི་ཕུའི་མགར་མོ་ཆོས་རྫོང་དུ་ཤོག་ཅིག་བཀའ་གནང། ཟེར་འོ་ད་དེ་འདྲ་ཅིག་ལ་ཤོག། དེས་ས་ཆ་དེར་ཤོག་གསུངས་རེད། བཀའ་གནང། དེ་ནས་རྒྱལ་བ་དབེན་ས་བས་འབྲུམ་བུའི་སྙུན་ལས་གྲོལ་མ་ཐག་བླ་མ་གྲུབ་ཆེན་གྱིས་ཇི་ལྟར་གསུངས་པའི་དུས་ཚོད་དེ་ལས་གཡོ་བ་མེད་པར་དབེན་གནས་མགར་མོ་ཆོས་རྫོང་དུ་ཕེབས། གྲུབ་ཆེན་ཆོས་ཀྱི་རྡོ་རྗེ་མཉེས་པ་མཉེས་པ་གསུམ་གྱིས་མཉེས་པར་བྱས་ནས་རྒྱལ་བ་ཙོང་ཁ་པའི་སྙན་བརྒྱུད་ཀྱི་མན་ངག་ཡོངས་སུ་རྫོགས་པ་ཞིག་གནང་བ་ཐུགས་རྗེས་བཟུང་འཚལ་ཞེས་གསོལ་བ་བཏབ་པས་གྲུབ་མཆོག་ཆོས་ཀྱི་རྡོ་རྗེས་ཀྱང་དགྱེས་བཞིན་དུ་ཐོག་མར་མདོ་སྔགས་ཀྱི་གསུང་རབ་དགོངས་འགྲེལ་དང་བཅས་པའི་དོན་མཐའ་དག་སྙིང་པོར་བསྡུས་ཏེ་གང་ཟག་གཅིག་གི་ཉམས་ལེན་གྱི་རིམ་པར་དྲིལ་བ་ལས་དང་པོ་བའི་ས་ནས་སངས་རྒྱས་ཀྱི་སའི་བར་གྱི་ས་ལམ་འབྲས་བུ་དང་བཅས་པའི་ལམ་གྱི་གནད་ཐམས་ཅད་ཚང་བ་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་མན་ངག་ཞལ་ཤེས་དང་བཅས་པ་ཡོངས་སུ་རྫོགས་པ་དང། བདེ་གསང་འཇིགས་གསུམ་སོགས་བླ་མེད་ཀྱི་དབང་དང་རིམ་གཉིས་ཀྱི་མན་ངག་རྣམས་ཡོངས་སུ་རྫོགས་པར་གནང་སྟེ་རྒྱལ་བ་དབེན་ས་བ་ཆེན་པོ་འཇམ་མགོན་སྙན་བརྒྱུད་ཀྱི་མན་ངག་མ་ལུས་པའི་བདག་པོར་གྱུར་ཏོ། དེ་ལྟར་གྲུབ་ཆེན་ཆོས་ཀྱི་རྡོ་རྗེས་རྒྱལ་བ་དབེན་ས་བ་ཆེན་པོ་ལ་དགའ་ལྡན་སྙན་བརྒྱུད་ཀྱི་མན་ངག་ཡོངས་སུ་རྫོགས་པ་གནང་བའི་མཐར། དེ་རེད་ད་ཡང་སྤྲུལ་པའི་གླེགས་བམ་བལྟས་ནས། ད་མན་ངག་དེ་ཚོ་བི་ཀའི་འདུས་ས་འདྲ་པོ་འདི་ཡིན་གསུང་ཡག་གི་བཟོ་འདྲ་པོ་བྱས། དེ་ནས་བི་ཀའི་སྤྲུལ་པའི་གླེགས་བམ་གཏད་ནས་བཀའ་རྒྱ་དམ་པོ་བཏབ་སྟེ། གྲུབ་ཆེན་ཆོས་ཀྱི་རྡོ་རྗེ་རང་ཉིད་རྣམ་སྨིན་གྱི་ལུས་རགས་པ་བཟུང་ནས་གནས་པའི་དགོས་པ་ལེགས་པར་གྲུབ་ནས་ཟུང་འཇུག་དབང་གི་རྒྱལ་པོའི་ཟ་མ་ཏོག་རྣམ་སྨིན་གྱི་ལུས་རགས་པ་འོད་གསལ་དུ་བསྡུས་ཏེ་འཇའ་ལུས་རྡོ་རྗེའི་སྐུའི་རང་བཞིན་དུ་བཞུགས་སོ། ཨཱ་འཇའ་ལུས་ལ་བའི་སྐུ་གཤེགས་པ་རེད། གྲུབ་ཆེན་ཆོས་རྗེ་རྡོ་རྗེ། ཨོ་ད་དེ་དེ་ནས་གྲུབ་ཆེན་ཆོས་ཀྱི་རྡོ་རྗེ་ནས་མར་བརྒྱུད་དེ་བྱས་ཨོ་ད། རྡོ་རྗེ་རྣམས་བླ་མའི་རྣལ་འབྱོར་སེམས་དཔའ་གསུམ་བརྩེགས་འདི་ལ་བརྟེན་ནས།

རང་སེམས། དེ་ནི་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཀྱི་གཟུང་རྣམ། ལྷ་ལམ་སྟེ། ནམ་མཁའི་གཟུགས་སུ་བཀོད་ནས། དེའི་ངོས་སུ་ཚོགས་ཞིང་རྣམས་བཅས་པ་སྟེ། དགོས་པ་ནི་དེ་ཐམས་ཅད་བདེ་སྟོང་གི་རྣམ་རོལ་དུ་བལྟ་བའི་ཆེད་ཡིན། ས་འདི་ལ་དེ་ནི་ཨེ་ཝྃ། ཨེ་ཝྃ་གི་དོན་དང་སྦྱར་ནས་བདེ་སྟོང་ལ་ངེས་པ་དྲངས་ཏེ་གཟུང་རྣམ་ལྷར་འཆར་ཚུལ་གྱི་ཟབ་བཤད་མང་དུ་བྱ་རྒྱུ་ཡོད་ཀྱང་འདིར་ཉན་པ་པོ་དབང་མ་ཐོབ་པ་མང་ཞིང་སྔགས་ཀྱི་བཤད་པའི་སྐབས་མིན་པས་རེ་ཞིག་དེ་ཙམ་གྱིས་ཆོག་པར་བྱས་ནས། ད་བར་བྱས་ནས་ཕ་གི། ཨེ་ཝྃ་གི་དོན་དག་དང་སྦྱར་ན་ཞེ་དྲག་དང། སྔགས་དང་འབྲེལ་བའི་ཐོག་ནས་ཞེ་དྲག་པའི་ཟབ་བཤད་ཞེ་དྲག་གསུང་རྒྱུ་ཡོད་རེད་གསུང་བ་རེད་ད། འོ་འདི་རེད། ད་ག་འཇེབས་པའི་གསང་སྔགས་ཀྱི་བུ་གའི་ཟབ་ཆོས་འདྲ་བོ་ག་རེ་ཡིན་ནས་པའི་ཚུལ་བསྡུས་ན་བདེ་སྟོང་གཉིས་ནང་ལ་མ་བདེ་སྟོང་གཉིས་བདེ་སྟོང་གཉིས་ནང་ལ་འདུ་འགྲོ་དགོས་པ་རེད་ཨེ་ཝྃ་གཉིས་ནང་ལ་འདུ་འགྲོ་དགོས་པ་རེད་འོ་འདུག་སེ་རེད། ཟབ་བཤད་མང་དུ་བྱ་རྒྱུ་ཡོད་ཀྱང་འདིར་ཉན་པ་པོ་དབང་མ་ཐོབ་པ་མང་ཞིང་སྔགས་ཀྱི་བཤད་པའི་སྐབས་མིན་པས་རེ་ཞིག་དེ་ཙམ་གྱིས་ཆོག་པར་བྱས་ནས་གང་ལྟར་ཡང། ད་ལྟ་གལ་ཆེ་བ་དེ་རང་གི་མདུན་གྱི་ནམ་མཁར་ཀུན་བཟང་མཆོད་སྤྲིན་འཁྲིགས་པའི་ངོས་སུ་གསལ་བཏོད་དགོས་པ་ཡིན། ད་ཚོགས་ཞིང་དེ་མདུན་དེ་ཕ་གི་ནམ་མཁའ་སྟོང་པ་སྟོང་རྐྱང་རེ་མ་གཏོགས་ག་གེ་གཞན་དག་མེད་པ་མཆོད་རྫས་གལ་མེད་པ་དེ་འདྲ་མིན་པ་བྱས་འོ་ད་མདུན་གྱི་ནམ་མཁའ་དེ། ནམ་མཁའ་དེ། དུས་རྒྱུན་གྱི་ཕ་གི་ནམ་མཁའ་ཕལ་པ་སོགས་རང་ནམ་མཁའ། ཐོགས་རེག་བཀག་ཙམ་གྱི་མེད་དགག་གཅིག་པོ་མ་ཡིན་པ། འོ་ད་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཀྱི་གཟུང་རྣམ་ཕ་གི་ནམ་མཁའི་དབྱིངས་སུ་འཆར་བསྡད་པ། དེའི་གི་སྒང་དེ་ལ་དེ་ནི་ཀུན་བཟང་མཆོད་པའི་སྤྲིན། བསམ་གྱིས་མི་ཁྱབ་པ། འོ་ད་དེ་འདྲའི་གཅིག་གི་གསེང་དེ་ལ། ཚོགས་ཞིང་གསལ་བཏབ་དགོས་རེད་གསུངས། མཆོད་སྤྲིན་འཁྲིགས་པའི་ངོས་སུ་གསལ་བཏོད་དགོས་པ་ཡིན། དེ་ཡང་རིན་པོ་ཆེའི་ས་གཞིའི་དབུས་སུ་འོ་མའི་རྒྱ་མཚོ་ཆེན་པོའི་ནང་ན་ད་སོ་སོའི་མདུན་ཡོན་ནི་བར། ས་གཞི་ཞེས་བར། ས་གཞི་དེ། དེ་ནས། མདུན་དེ་ལ། འོ་མའི། འོ་མའི་རྒྱ་མཚོ་ཆེན་པོ་བྱས། འོ་མའི་རྒྱ་མཚོ་ཆེན་པོའི་ནང་ན་ནང་ནི་གཅིག་དེ་ནས་ཡང། དཔག་བསམ་གྱི་ཤིང། ཨོ། རྩ་བ་གསེར་སྡོང་པོ་དངུལ། ཡལ་ག་བཻ་ཌཱུརྱ། དེ་ནས་ལོ་མ་དེ་ཤེལ་བྱས་ཤེལ་གྱི་རང་བཞིན་འདབ་མ་སྤུག། ཨོ། ད་རིན་པོ་ཆེའི་སྤུག་ཟེར་ཡ། ཨོ། ཨ་ནི་མེ་ཏོག་མུ་ཏིག་དམར་པོ། འབྲས་བུ་རྡོ་ཡི་སྙིང་པོ། རྡོ་ཡི་སྙིང་པོ། ཕ་ལམ། ཨོ། སྙིང་པོ་སྟེ་རིན་པོ་ཆེ་སྣ་བདུན་ལས་གྲུབ་པ། ཨོ། རྩ་བ་སོགས་ཚང་མ་བདུན་ཚན་བདུན་ཚན་དུ་ཡོད་པ། ཨོ། མར། ས་འོག་ལ་མར། རྩ་བ། སེར་སྲས་ཀྱི་ས་འོག་མར་ཟུག་ཡ་དེ་ཡང་རྩ་བ་པའི་བདུན་ཡོད་དེ། བ་རོ་སྡོང་པོ། ཡ་ག། ལོ་མ་གང་ག་བདུན་བདུན་བདུན་ཡོད་དེ། བ་བདུན་ཚན་བདུན་ཚན། འོ་དེ་དེ་རེད། བདུན་བདུན་ལས་གྲུབ་པ་རྩ་བ་སོགས་ཚང་མ་བདུན་བདུན་ཚན་དུ་ཡོད་པ། ཡིད་བཞིན་གྱི་ནོར་བུ་ལྟར་དགོས་འདོད་ཐམས་ཅད་དཔག་པ་དང་བསམ་པ་ཙམ་གྱིས་འབྱུང་བ། ཡལ་ག་སོགས་བསྐྱོད་པའི་སྒྲ་ལས་མི་རྟག་པ་དང་བདག་མེད་སོགས་ཆོས་ཀྱི་སྡོམ་བཞིའི་སྒྲ་འབྱིན་པ། དབུས་སུ་ཤིང་དེའི་མེ་ཏོག་ཤིན་ཏུ་ཆེ་བ་ཞིག་གི་སྟེང་དུ་སེང་གེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི། དུ་རྟ། ཡལ་ག། སྡོང་བུ་བྱས་ཡལ་ག། ཞེས་ན་ཡར་བདུན། ཅེས་བྱས་རེད་པ་དང་ཐ་སྙད་བྱས་ནས་གང་བྱས་པའི། ཅེས་དེ་ལ་དེ་ན་ཡལ་ག། སྒང་དེ་ལ་དེ་ནས་མེ་ཏོག་རྟ་བཞི་འདྲ་བ་ལྡན། ཁྲི་གི་བུ་གའི་བཞག་ས་གི་གདན་རེད་པ་མེ་ཏོག་ཆེན་པོ་ཅིག་བྱས། ད་དེའི་སྒང་ལ་དེ་ནས། རེད་པ་དང། སེང་གེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི། སེང་གེའི་འོག་ནས་ཡར་མེ་ཏོག་སྒང་ནས་མར་མེ་ཏོག་གི་ཡོག་བརྡལ་བ་ཅི་ཏི་དེ་འབྲི་གི་འདུག་པ་འོ་དོན་དག་དེ་རེད། བཏེགས་པའི་རིན་པོ་ཆེའི་ཁྲི། དེ་ཡང་སེང་གེ་ནི་བྱང་ཆུབ་སེམས་དཔའ་ཆེན་པོ་རྣམས་ཀྱིས་བཀུར་སྟི་སོགས་ཀྱི་ཆེད་སེང་གེའི་ཚུལ་དུ་བྱས་ནས་བཏེགས་པ་མ་གཏོགས་སེང་གེ་རང་ག་བ་དུད་འགྲོ་སེང་གེ་དེ་མ་རེད། བྱང་ཆུབ་སེམས་དཔའ་ཚོགས་ཀྱི་ཕ་གིའི་ཚོགས་ཀྱི་ཞིང་ལ་བའི་བཀུར་སྟི

རེད་པ་དང། སྐུ་དང་གསུང་དང་ཐུགས་དང་འོ་ད་དེ་འདྲའི་གི་དེ་ནས་སྐུའི་དབང་ཕྱུག་གསུང་གི་དབང་ཕྱུག་ཐུགས་ཀྱི་དབང་ཕྱུག་སྐྱེད་པའི་དབང་ཕྱུག་ཟེར་ཡ་ད་དབང་ཕྱུག་བརྒྱད་རྩི་རྒྱུ་ཡོད་རེད་པ་དང། འོ་དེ་རེད། དེ་ནས་དེ་འདྲའི་གི་དེ་ནས་དབང་ཕྱུག་བརྒྱད་དང། དེ་ནས་བཞིར་བྱེད་ན། སེང་གེ་བཞིར་བྱེད་པ་ཡིན་ན། ཨ་ནི་མི་འཇིགས་པ་བཞི་མཚོན་པ་ཡིན། དེའི་སྟེང་དུ་པདྨའི་གདན་རིམ་པ་བཅུ་གཅིག་སྟེ་རྒྱ་ཇེ་ཆུང། བཅུ་གཅིག་སྟེ་རྒྱ་ཇེ་ཆུང་དང་དཔངས་ཇེ་མཐོར་སོང་བ་བང་རིམ་དང་ཡོད་པ། ད་སེང་གེ། མེ་ཏོག་པད་མ་ཆེན་པོ་གཅིག། དཔག་བསམ་གྱི་པའི་སྡོང་བུ། ཡོད་པ་དང། སྡོང་བུ་གསུམ་དེ་གཡས་ནས་བ། སྡོང་བུ་གསུམ་བྱས། གཡོན་ནས་བའི་ཤིང་གི་སྡོང་བུ་གསུམ་བྱས། དཀྱིལ་དེ་ལ་དེ་ནས་སྡོང་བུ། དཀྱིལ་དབུས་མ་དེའི་སྒང་དེ་ལ་དེ་ནས་མེ་ཏོག། རྒྱ་ཆེན་པོ་མེ་ཏོག་པད་མ་རྒྱ་ཆེན་པོ་གཅིག་བྱས།

བང་རིམ་བཅུ་གཅིག། ད་པད་འདབ་དང་པོ་འདབ་མ་བཞི་པ། རེད་པ་ད། ད་དེ་ནས་ཡང་འོག་ནས་སེང་གེའི་ཁྲི་ཡི་པད་འདབ་དེ་ནས་བརྩིས་པས་ཁྲི་སྒང་གི་པད་འདབ་དེ་ནས་བརྩིས་པས་པད་འདབ་བཅུ་གཅིག་པ་ཡོང་གི་ཡོད་རེད་པ་མཐོ་ཤོས་དེ་འོ་དེ་པད་མ་འདབ་མ་བཞི་པ་རེད། པདྨ་འདབ་མ་བཞི་པ། གཡས་གཡོན་རྒྱབ་མདུན་གཉིས་པདྨ་འདབ་མ་བཞི་ཡོད་པ། འོ་དེ་རེད། པདྨའི། དེ་ནས། འདབ་མ་བཞི་པ། དེའི་སྟེང་དུ་པདྨ་འདབ་མ། བཞི་པའི་སྟེང་དེ་ལ། དབུས་སུ་པདྨའི། དེ་ནས་ཟེའུ་འབྲུ། མེ་ཏོག་པདྨའི་ད་ཟེའུ་འབྲུ་ཡོད་རེད་པ། ཟེའུ་འབྲུའི་སྟེང་དུ། རྒྱུ་ནོར་བུ་མེ་ཤེལ་ལས་གྲུབ་པའི་དེ་ནས་ཉི་མའི་གདན། བྱས། དེའི་སྒང་དེ་ལ་དེའི་སྟེང་དུ་རྒྱུ་ནོར་བུའི་ཆུ་ཤེལ་ལས་གྲུབ་པའི་ཟླ་བའི་གདན། དེ་གཉིས་དབྱིབས་རྔ་ཡུ་བ་མེད་པ་བརྩིགས་པ་ལྟ་བུ་ཟེར་རྔ་ཡུ་བ་མེད་མཁན་རྔ་མགོ་བོ་གཉིས་ཡར་བརྩིགས་བཞག་ཡ་འདྲ་བོ། བཟོ་ལྟ་དེ། ཡིད་ངོ་ལ་ཤར་ཡ་དེ། ཡུ་བ་མེད་པ་བརྩིགས་པ་ལྟ་བུ་དེ་ཡང་པད་མ་ནི་འདམ་ལས་སྐྱེས་ཀྱང་འདམ་གྱི་སྐྱོན་གྱིས་མ་གོས་པ་ལྟར་འཁོར་བའི་སྐྱོན་གྱིས་མ་གོས་པས་ངེས་འབྱུང་མཚོན་བྱེད་རེད་པད་མ་དེ། ཉི་མ་ནི་མ་སྨིན་པ་སྨིན་པར་བྱེད་པ་ལྟར་ཟེར་ད་དཔེ་མང་པོ་གཅིག་པའི་སྨིན་ཡ་དེ་ཉི་མའི་བྱེད་ལས་རེད་པ་དང་ཤིང་ཏོག་སྨིན་ཡ་རེད་པ་དང་ག་རེ་ཡིན་ན་མེ་ཏོག་ཁ་ཕྱེ་ཡ་རེད་པ་དང་ག་རེ་ཡིན་ན་སྨིན་ཡ་དེ་ཉི་མའི་གི་ཉི་མའི་དྲོད་ཀྱི་ཐོག་ནས་སྨིན་གྱི་ཡོད་རེད་པ་དང་འོ་ད་དེ་དེ་ཡིན་ཙང་ཕ་གི་འཁོར་བའི་སྐྱོན་ག་ཟེར་མ་རེད་ཉི་མ་ནི་མ་སྨིན་པ་སྨིན་པར་བྱེད་པ་ལྟར་དོན་དམ་བྱང་ཆུབ་ཀྱི་སེམས་ཀྱིས་ནི་རྒྱུད་སྨིན་པར་བྱེད་པ་དེ་མཚོན།

དེ་རྣམས་གདན་དུ་བྱས་པ་ནི་དེ་ལྟ་བུའི་ལམ་གཙོ་གསུམ། ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གསུམ་ལ་ནི་དབང་བསྒྱུར་བ་དང། དབང་བསྒྱུར་བར་མཛད་པའི་མཚོན་བྱེད་ཡིན། དེས་ན་པདྨས་སྐྱེས་བུ་ཆུང་འབྲིང་དང། ཉི་ཟླས་ཆེན་པོའི་ལམ་ཡང་མཚོན། འོ་ད་དེ་ནི། པད་མ་དེ་གས་དེ་ནི་ངེས་འབྱུང་དང་ངེས་འབྱུང་མཚོན་གྱི་ཡོད་ཙང་ཨ་ནི་སྐྱེས་བུ་འབྲིང་གི་ལམ་ཡང། མཚོན་དེ་ག་རེད་པ་དང་ངེས་འབྱུང་འཁོར་བ་ལས་ཕར་ཐར་འདོད་ཀྱི་རེད་པ་དང། ངེས་པར་འབྱུང་བའི་ངེས་འབྱུང། འོ་ད་སྐྱེས་བུ་སྐྱེས་བུ་འབྲིང་གི་ལམ། འོ་དེ་ནི། ད་ངེས་འབྱུང་དེ་ལ། འཁོར་བ་ལས། སྤྱིར་འཁོར་བ་ལས་ངེས་པར་འབྱུང་བ། འོ་ད་ངན་སོང་གི་སྡུག་བསྔལ་ལས་ངེས་པར་འབྱུང་ཡ་དེ་འདྲ་ཡོད་རེད་སྐྱེས་བུ་ཆུང་ངུ་གི། དེས་ན་པད་མས་སྐྱེས་བུ་ཆུང་འབྲིང་དང་ཉི་ཟླས་དེ་ནི་ཐབས་ཤེས་གཉིས་ཀུན་རྫོབ་བྱང་ཆུབ་ཀྱི་སེམས་དང་དོན་དམ་བྱང་ཆུབ་ཀྱི་སེམས་ཐབས་ཤེས་གཉིས་དེ་རེད་བ་ད་དོན་དམ་བྱང་ཆུབ་ཀྱི་སེམས་དེ་དག་བདག་མེད་མངོན་སུམ་དུ་རྟོགས་པའི་ཤེས་རབ་གཉིས་དེ་རེད་བ། དེས་ན་ཉི་ཟླས་ཆེན་པོའི་ལམ་ཡང་མཚོན། དེའི་སྟེང་དུ་དེ་ནི་གཙོ་བོ་གསལ་འདེབས་དགོས་ཤིང། པད་མ་འདབ་མ་བཞི་པའི་སྟེང་དེ་ལ་དེ་ནི་ཚོགས་ཞིང་གི་གཙོ་བོ་གསལ་འདེབས་དགོས་ཤིང་དེ་ཡང་བླ་མ་མཆོད་པའི་ཚོགས་ཞིང་གི་གཙོ་བོ། འོ་ད་བྱང་ཆུབ་ལམ་གྱི་རིམ་པའི་ཚོགས་ཞིང་གི་གཙོ་བོ། གང་ཡིན་ཅེ་ན། འགའ་ཞིག་གིས་རྗེ་རིན་པོ་ཆེ་ཡིན་ཟེར། འགའ་ཞིག་གིས་རང་གི་རྩ་བའི་བླ་མ་ཡིན་ཟེར། འགའ་ཞིག་གིས་རྗེ་བླ་མ་མཆོད་པ་ཡིན་ཟེར། གཏོགས་སུ་གོ་བདེ་འདྲ་བོ་ཅིག་རེད་པ་དང་རྗེ་བླ་མ་མཆོད་པ་ལབ་བྱས་ན་གང་ག་ཡོད་ཀྱི་རེད་བསམ་བླ་མ་མཆོད་པའི་ཚོགས་ཞིང་གཙོ་བོ་དེ་ལ། རྗེ་རིན་པོ་ཆེ་གཅིག་པོ་ལབ་བྱས་ན་ཡང་ཅིག་འགྲིག་ཨ་ཡོད་བསམ། རྗེ་བླ་མ་མཆོད་པ་ཟེར་བ་ཡིན་ཟེར་བ་སོགས་སྣ་ཚོགས་སྨྲ་ཡང། འདི་ནི་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཞེས་པ་དེ་ཡིན། ཞེས་གསུང་བ་དང། བླ་མ་མཆོད་པའི་ཚོགས་ཞིང་གི་གཙོ་བོ་ག་རེད་ཟེར་ན་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་རེད། འོ་བྱང་ཆུབ་ལམ་གྱི་རིམ་པའི་ཚོགས་ཞིང་གི་གཙོ་བོ་ག་རེད་ཟེར་ན་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་རེད། དེ་གཉིས་ལོགས་ཀ་ཡོད་མ་རེད་མཁྱེན་སོང་ཨ། འདི་ནི་བླ་མ་དང། འདི་རེད། རྗེ་བླ་མ་མཆོད་འདི་བྱས། འདི་ནི་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཞེས་པ་དེ་ཡིན། དེ་ཡང་བླ་མ་ཞེས་པ་དེ་ག་རེད་ཟེར་ན། བློ་བཟང་ཐུབ་དབང་རྡོ་རྗེ་འཆང་རེད། ཨོ་བྱང་ཆུབ་ལམ་གྱི་རིམ་པའི་ཚོགས་ཞིང་གི་གཙོ་བོ་ག་རེད་ཟེར་ན་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་རེད། དེ་གཉིས་ལོགས་ག་གེ་ཡོད་མ་རེད་མཁྱེན་སོང་ང། འདི་ནི་བླ་མ་དང། འདི་རེད། རྗེ་བླ་མ་ཆོས་འདི་ཆེན། འདི་ནི་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཞེས་པ་དེ་ཡིན། དེ་ཡང་བླ་མ་ཞེས་པ་དེ་ག་རེད་ཟེར་ན། རང་གི་བླ་མ་དེ་རེད། སོ་སོའི་ཆོས་ཞུ་ས་གི་བླ་མ། འདི་རེད། བློ་བཟང་ཞེས་པ་དེ། འོ་ད་རྒྱལ་བ་ཙོང་ཁ་པ། ཐུབ་དབང་ཞེས་པ་དེ་བསྟན་པའི་བདག་པོ། སྟོན་པ་ཤཱཀྱ་ཐུབ་པ་དང། རྡོ་རྗེ་འཆང་ཞེས་པ་རྒྱལ་བ་རྡོ་རྗེ་འཆང་བཞི་སྟེ། དེ་བཞི་ངོ་བོ་དབྱེར་མེད་དུ་བྱས་པ་དེ། འདིར་ཚོགས་ཞིང་གི་གཙོ་བོ་གསལ་འདེབས་པ་རེད། འོ་ད་དེ་བཞི་ངོ་བོ་དབྱེར་མེད་དུ་བྱས་པ་དེ། ཨ་ནི་བླ་མ་མཆོད་པའི་ལམ་རིམ་གྱི་ཚོགས་ཞིང་གི་གཙོ་བོ་དེ་གསལ་འདེབས་པ་ཡིན། དེ་འདྲ་རྒྱུད་ཐ་དད་པ་བཞི་གཅིག་ཏུ་འདྲེས་པར་བསམ་དགོས་པ་ཡིན་ནམ་ཞེ་ན། དེ་འདྲ་གཏན་ནས་མ་ཡིན་ཏེ། རྒྱུད་ཐ་དད་པ་བཞི་རང་གིས་གཅིག་ཏུ་བྱེད་ག་ལ་ནུས། ག་ལ་ནུས་དེས་ན། དང་པོ་ནས་ངོ་བོ་གཅིག་ཡིན་ཡིན་པ་ལ། ད་སོ་སོའི་བླ་མ་དང། འོ་ད་དེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དང་སངས་རྒྱས་བཅོམ་ལྡན་འདས་རྒྱལ་བ་རྡོ་རྗེ་འཆང་བཞི་པོ་དེ། ངོ་བོ་གཅིག། འགྲོ་བ་ད། རྒྱུད་གཅིག། ཡིན། དང་པོ་ནས་རེད། ཡིན་པ་ལ་རང་གིས་རྒྱུད་ཐ་དད་དུ་བཟུང་བ་འདིར་ལུང་དང། རིགས་པས་རང་གི་བློ་ངོར་གཅིག་ཏུ་སྒྲུབ་པའི་ངེས་ཤེས་འདྲེན་པ་ཡིན། ཁོ་རང་ཚོ་རྒྱུད་གཅིག་ངོ་བོ་གཅིག་ཡིན་པ་ལ་ང་ཚོས་ཐ་དད་དུ་འཛིན་འདི་ནི་བློ་ཡི་འགྲོ་བ་དང་ཐ་དད་དུ་དེ་ནི་བཟུང་བ་འདི་ལ་ནི་ལུང་དང་རིགས་པ་དྲངས་ནས་ཐ་དད་མ་རེད་གཅིག་རེད་རྒྱུད་གཅིག་རེད་ངོ་བོ་གཅིག་རེད་ཟེར་ནས་སོ་སོ་སོ་སོ་ལ་བའི་ལུང་དང་རིགས་པའི་ཆར་བབ་ནས་ལུང་དང་རིགས་པས་རང་གི་བློ་ངོར་གཅིག་ཏུ་དེ་བཞི་དེ་བས་གཅིག་ཏུ་སྒྲུབ་པའི་དེ་ནི་ངེས་ཤེས་ཚད་མ་ངེས་ཤེས་འདྲེན་པ་ཡིན། དེ་བཞི་ངོ་བོ་གཅིག་ཡིན་ཏེ། རང་ཅག་གིས་རྡོ་རྗེ་འཆང་ཞེས་པ་སྐུ་མདོག་སྔོན་པོ། རྡོར་དྲིལ་བཟུང་བ་ལོངས་སྐུའི་ཆ་བྱད་ཅན་གཅིག་དང། ཤཱཀྱ་ཐུབ་པ་ཞེས་དབུ་རེག་ཞབས་རྗེན། སྤྲུལ་སྐུའི་རྣམ་པ་ཅན་དུ་བཟུང་ནས་དེ་གཉིས་ཕན་ཚུན་གཏན་ནས་མ་འབྲེལ་བ་ལྟ་བུར་བསམ་ཡང་དེ་འདྲ་མིན་པར་སངས་རྒྱས་ཀྱིས་འདུལ་བ་དང་མདོ་སྡེ་གསུངས་པ་ན་མཆོག་གི་སྤྲུལ་སྐུའི་རྣམ་པར་བསྟན། སྔགས་ཀྱི་རྒྱུད་གསུངས་པ་ན་རྡོ་རྗེ་འཆང་གི་རྣམ་པ་བསྟན། དེ་བཞིན་དུ་གསང་འདུས་ཀྱི་རྒྱུད་གསུངས་པ་ན་རྡོ་རྗེ་འཆང་ཞལ་གསུམ་ཕྱག་དྲུག་གི་རྣམ་པ་བསྟན། བདེ་མཆོག་གི་རྒྱུད་གསུངས་པ་ན་ཧེ་རུ་ཀ་ཞལ་བཞི་ཕྱག་བཅུ་གཉིས་པའི་རྣམ་པ་བསྟན་པ་སོགས་མདོ་རྒྱུད་རང་རང་དང་མཐུན་པའི་སྐུའི་རྣམ་པ་མི་འདྲ་བ་མཐའ་ཡས་པ་ཞིག་བསྟན་ཀྱང་དོན་དུ་ཤཱཀྱ་ཐུབ་པ་རང་ཡིན་པས་དེ་ཚོ་ཚང་མ་ལོག། རྒྱལ་བ་ཤཱཀྱ་ཐུབ་པ་རང་རེད། ཐུབ་པ་རང་ཡིན་པས་རྡོ་རྗེ་འཆང་དང་ཤཱཀྱ་ཐུབ་པ་ཞེས་ངོ་བོ་གཅིག་ཉིད་ལས་རྒྱུད་ཐ་དད་མེད་པ་དེ་ལྟར་ཡིན། འགྲིག་སོང་ང་ད། ད་དང་པོ་ཤཱཀྱ་ཐུབ་པ་དང་རྡོ་རྗེ་འཆང་གཉིས་ངོ་བོ་གཅིག་པ་རྒྱུད་གཅིག་པ། རང་རེད། གང་ཟག་གཅིག་རེད་གང་ཅི། དེ་ལྟར་ཡིན། ཤཱཀྱ་ཐུབ་པ་རང་ཉིད་སྐུ་དངོས་ཀྱི་གདུལ་བྱ་རྫོགས་ནས། མྱ་ངན་ལས་འདས་ཟིན་ནས་ཀྱང། འཕགས་ཡུལ་པཎ་གྲུབ་མང་པོའི་སྐུ་རུ་བསྟན་ནས་ཆོས་གསུངས། བོད་དུ་བསྟན་པ་སྔ་དར་ལ་དེ་ནས་མཁན་སློབ་ཆོས་གསུམ། མཁན་སློབ་སོགས་ཀྱི་སྐུ་རུ་བསྟན་ནས་ཆོས་གསུངས། ཤཱཀྱ་ཐུབ་པས། ཕྱི་དར་གྱི་སྐབས་སུ་ཇོ་བོ་ཆེན་པོ་དང་རྗེ་ཙོང་ཁ་པ་ལ་སོགས་པའི་མཁས་གྲུབ་དུ་མའི་སྐུར་བསྟན་ནས་ཡང་ཆོས་གསུངས་པ་ཡིན་པས། རྗེ་བཙུན་བློ་བཟང་གྲགས་པ་ཉིད་ཀྱང་ངོ་བོ་ཤཱཀྱ་ཐུབ་པ་རང་ཡིན། རྗེ་ཙོང་ཁ་པ་ཆེན་པོ་དེ་ནི་རི་བོ་དང་དེར་ཤཱཀྱ་ཐུབ་པ་རང་ཡིན། སངས་རྒྱས་ཀྱིས་མ་འོངས་པ་སྙིགས་མ་ལྔ་བདོ་བའི་དུས་ཐུབ་དབང་རྡོ་རྗེ་འཆང་རང་ཉིད་བླ་མའི་རྣམ་པར་བསྟན་ནས་འབྱོན་པར་གསུངས་པས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་རེད་པ་ཀུན་དགའ་བོ་ལ་གསུངས་པ་རེད་པ་ཀུན་དགའ་བོ་མྱ་ངན་མ་བྱེད་གསུང་ཡང། བ་ད་ང་པའི་མ་འོངས་པ་ལ་དུས་སྙིགས་མ་ལྔ་བདོ་བའི་དུས་ལ་ཨ་ནི་པའི་གི་བླ་མའི་རྣམ་པ་བསྟན་ནས་ཆོས་གསུང་མཁན་གྱི་དེ་ནས་བླ་མའི་རྣམ་པ་བསྟན་ནས་སླེབ་ཡོང་གོ། དེ་དུས་ང་ཡིན་པར་ངོ་ཤེས་པ་གྱིས་མདོ་ནང་ལ་གསུངས་འདུག་པ། འབྱོན་པར་གསུངས་པས་དེང་དུས་རང་གི་དོན་མཛད་པའི་ཐུབ་དབང་རྡོ་རྗེ་འཆང་གི་སྤྲུལ་པ་དེ་གང་ཡིན་སྙམ་ན། བླ་མ་ལས་ལོགས་སུ་མི་རྙེད། ད་བཙལ་ཡོང་དུས་སངས་རྒྱས་ཀྱི་སྤྲུལ་པ་སོ་སོ་གི་དོན་མཛད་མཁན། སོ་སོ་ལ་པའི་ཆོས་གསུང་མཁན་གྱི་འོ་དེ་སངས་རྒྱས་ཀྱི་སྤྲུལ་པ་ཅིག་ཡོད་དགོས་ཀྱི་རེད། དེ་ག་པར་དུ་བཙལ་ཡོང་དུས་སོ་སོའི་བླ་མ་ལས་མ་གཏོགས་མཛུབ་གུ་འཛུགས་ཡ་ཡོད་པ་བླ་མའི་སྟེང་ལ་མ་གཏོགས་མཛུབ་གུ་འཛུགས་ས་མེད་རེད། བླ་མ་ལས་ལོགས་སུ་མི་རྙེད། ནམ་མཁའ་དང་མཉམ་པའི་རྒྱུད་ལས། འགྲོ་བ་འདི་ཀུན་སངས་རྒྱས་ལྔ་བདག་ཉིད། གར་མཁན་དག་དང་རི་མོ་བཟང་ལྟར་སྣང། གང་དུ་བདེ་ཆེན་ཞེས་བྱ་གཅིག་པུ་ཉིད། གཅིག་པུས་ཉམས་ནི་དུ་མའི་གར་མཛད་དོ་ཞེས་པ་འདི་ལུས་དབེན་ལ་སྦྱར་ཚུལ་དང་བཤེས་གཉེན་བསྟེན་ཚུལ་ལ་སྦྱར་ཚུལ་སོགས་མང་དུ་ཡོད་པ་ལས་འདིར་བཤེས་གཉེན་བསྟེན་ཚུལ་ལ་སྦྱར་ཏེ་ཞུས་ན། དཔེར་ན་འཆམ་དཔོན་གཅིག་ཞྭ་ནག་གི་ཆས་གྱོན་ནས་ཕྱིར་ཐོན་པ་ན།

དེ་བཞིན་དུ་ཆས་མི་འདྲ་བ་རེ་གྱོན་པ་ན་མིང་མི་འདྲ་བ་རེ་འདོགས་ཀྱང་དོན་དུ་འཆམ་དཔོན་གཅིག་པུ་ཁོ་རང་ཡིན་པ་ལྟར་རྒྱལ་བ་རྡོ་རྗེ་འཆང་གཅིག་ཉིད་ཤཱཀྱ་ཐུབ་པ། རྗེ་བཙུན་བློ་བཟང་གྲགས་པ་རང་གི་བླ་མའི་རྣམ་པ་བསྟན་པ་ཡིན་པས། རྣམ་པ་མི་འདྲ་བ་ཙམ་ལས་ངོ་བོ་གཅིག་རང་ཡིན། དེ་འདྲའི་ངེས་པ་རྙེད་ནས་དེ་ཉིད་ཚོགས་ཞིང་གི་གཙོ་བོ་གསལ་བཏབ་པ་དེ་ལ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཞེས་མཚན་ཆགས་པ་ཡིན། ད་བྱས་སོང་བ་ཚོགས་ཞིང་གི་གཙོ་བོ་དེ་གསལ་བཏབ་སྟངས་ཡོང་སྟངས་དེ།

རེད་པ་ད་ཐུགས་མཁྱེན་པ། གཅིག་ཏུ་འདུས་པའི་རང་གཟུགས་ཅིག་རེད་བླ་མ་དེ། སངས་རྒྱས་ཀུན་གྱི་ཡེ་ཤེས་ཀྱི་རང་གཟུགས་གཅིག་ཏུ་འདུས་པའི་ངོ་བོ་ཡིན་པར་ངེས་པ་རྙེད་དགོས་པ་དགོས་པས་ཞིབ་པར་འོག་ཏུ་བཤེས་གཉེན་བསྟེན་ཚུལ་གྱི་སྐབས་སུ་འཆད་པར་འགྱུར་ཞིང། འདི་ལ་གོ་བ་ལེགས་པར་མ་ཆགས་ན་ནི་བླ་མའི་རྣལ་འབྱོར་ཟབ་ཟབ་ཅི་འདྲ་བསྒོམས་ཀྱང་གཟུགས་བརྙན་ཙམ་ཡིན། སངས་རྒྱས་ཀུན་གྱི་ངོ་བོ་ཉིད་ཟེར་ཡ་འདི་ལ་གོ་བ་མ་ཆགས་ན་རང་གི་བླ་མ་དེ་སངས་རྒྱས་ཐམས་ཅད་ཀྱི་ངོ་བོ་ཡིན་པ་ལ་གོ་བ་དེ་མ་ཆགས་ན་ད་བླ་མའི་རྣལ་འབྱོར་པའི་རོ་ད་ཞེ་དྲག་གི་དཔེ་ཟབ་པོ་བླ་མའི་རྣལ་འབྱོར་ཟབ་ཟབ་པོ་ག་འདྲ་ཅིག་ཡིན་ལབ་པ་ཡིན་ན་ཡང་ཇི་འདྲ་བསྒོམས་ཀྱང་ད་གཟུགས་བརྙན་ཙམ་ཡིན་ཕན་ཐོགས་ཡོད་མ་རེད། དགེ་བའི་བཤེས་གཉེན་ལ་སངས་རྒྱས་ཀུན་གྱི་འདུ་ཤེས་བཞག་མ་ཐུབ་ན། བླ་མའི་རྣལ་འབྱོར་ཡོང་ཡ་ཡོད་མ་རེད། ལམ་རིམ་ཆེན་མོ་ལས་དེ་ལྟ་ན་བླ་མའི་རྣལ་འབྱོར་ཞེས་ཡོངས་སུ་གྲགས་པའི་གདམས་པའང་སྔར་བཤད་པ་ལྟར་གོ་དགོས་ཀྱི། དམིགས་པ་ཐུན་རེ་ཙམ་ལ་སྦྱངས་པས་ནི་གར་ཡང་མི་ཕྱིན་ལ། ཞེས་གསུངས་པ་ལྟར་རོ། སྔར་བཤད་པ་ཟེར་ཡ་དེ་བཤེས་གཉེན་བསྟེན་ཚུལ་སྒོ་ནས་གསུངས་ཚར་བ་དང་དེ་གསུང་གི་ཡོད་རེད་བཤེས་གཉེན་བསྟེན་ཚུལ་དེ་མ་བྱས་ན་ཡག་པོ་མ་བྱུང་ན་ཨ་ནི་བླ་མའི་རྣལ་འབྱོར་དཔེ་ཞིབ་པོ་ཅིག་སྒོམ་དགོས་བྱས་ནས་ཁུག་ཀྱོག་ཅིག་ལ་འཛུལ་ནས་དཔེ་དཀའ་ལས་བརྒྱབ་དཔེ་ཉིན་མཚན་བསྒྲིལ་ནས་དཔེ་ཁ་ལག་འདྲ་པོ་མ་ཟས་ནས་སྒོམ་བསྡད་ནས་བླ་མ་སངས་རྒྱས་སུ་མ་མཐོང་ན་ཨ་ནི་གཟུགས་བརྙན་ཙམ་རེད། ཨ་དེ་རེད། ཐུན་རེ་ཙམ་ལ་སྦྱངས་པས་ནི་གར་ཡང་མི་ཕྱིན་ལ་ཞེས་གསུངས་པ་ལྟར་རོ། ལྟར་རོ་གསུངས། དེ་ཡིན་ཙང་བི་ཀའི་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤའི་མ་བྱན། ཁ་སང་བྱིན་ཡོད་བ་དང། འདི་ནི་ཨ་མེས་ཆེན། མ་བྱན་ཨ་མེས་ཆེན་ཟེར་ཡ་དེ། འདི་ནི། ཇོ་བོ་རྗེ་གི་མ་བྱན་བྱས་ནས། ད་མ་བྱན་བྱས་ནས་ལས་ཀ་མང་པོ་བྱས། ལས་ཀ་མང་པོ་བྱས་ཡིན་ཙང་ཁོ་རང་གིས་དང་པོ་ཐུགས་དོགས་རེ་ཅིག་ལ། ད་ང་ལས་ཀ་མང་པོ་ཞིབ་པོ་ཅིག་སྒོམ་རྒྱག་ལོང་རྒྱུ་ནི་ཡོང་གི་མི་འདུག། ད།

ཇོ་བོ་རྗེའི་དཔེ་ཞབས་ཕྱི་ཞུས་ནས་ག་པར་ཕེབས་ནས་ཡར་མར་བྱས་བྱས་དཀའ་ལས་ཞེ་དྲག་གི་དཔེ་དེ་ཉམས་ལེན་བྱས་ཡ་ཁོམ་གྱི་མི་འདུག་འབྲོམ་སྟོན་ཀྱིས་སོང་བར་དང་པོ་ཨ་ལི་སུའི་ཁ་འཕྲོ་བོར་བ་ཕ་ཇོ་དེས་ཁོམ་གྱི་མི་འདུག་ཟེར་བས་ཨོ་དེ་ག་རང་ང་མ་བྱན་བྱས་ནས་ཨ་མེས་མ་བྱན་མ་བྱན་ང་དེ་ག་རང་མ་བྱན་རང་བྱས་ནས་དཔེ་ཁྱོན་ནས་དཔེ་ཉམས་ལེན་འདྲ་བོ་བྱེད་ལོང་འདྲ་བོ་ཁྱོན་ནས་རྐུབ་བཙུགས་ལོང་འདྲ་བོ་ཁྱོན་ནས་ཡོང་གི་མི་འདུག་ཟེར་ཞུས་ལབ་དུ་བ་ཨ་ནི་དེ་འདྲས་མ་རེད་ཟེར་ད་ཨ་ནི་སོང་ནས། ལ་ངག་པས་རྐུབ་བཙུགས་ལོང་འདྲ་བོ་མེད་པ་ཅིག་གིས་ཉམས་ལེན་བྱས་ནས་ཕུ་གུ་ཅིག་ལ་བསྡད་ལོང་མ་བྱུང་ནའང་མ་བྱུང། ཇོ་བོ་རྗེ་གི་དཔེ་ཞབས་ཕྱི་ཞུ་རྒྱུ་བྱུང་ན་དེ་ལྷག་དེ་ལྷག་མེད་པ་ངས་མཐོང་གི་འདུག་བླ་མའི་ཞབས་ཕྱི་ཞུ་བ་ལས་ལྷག་པའི་ང་ཚོ་ཆོས་ཉམས་སུ་བླང་ཡ་ཅིག་མེད་པ་ཅིག་ངས་མཐོང་སོང། བྱས་ནས་ད་ཨོ་ཐུགས་བྱས་ནས་ད་བཀའ་སློབ་འདྲ་བོ་གནང་སེམས་གསོ་འདྲ་བོ་གནང་ནས་ཨ་ནི་ཞུ་བོ་དངོས་གནས་རེད་དགོངས་ནས་མ་མ་བྱན་ཨ་མེས་བྱང་ཆུབ་རིན་ཆེན་གྱིས་ཨ་ནི་མ་བྱན་གནང་ནས་ཞབས་ཕྱི་རང་ཞུས།

ཁོ་རང་ཞབས་ཕྱི་ཞུ་རྒྱུ་མ་ལས་ཏེ་ཁུག་ཀྱོག་ཅིག་ལ་བཞུགས། ཨ་ནི་ཁུག་ཀྱོག་ཅིག་ལ་བཞུགས་ནས་ད་སྒོམ་རང་རྒྱག་གི་ཡོད་པ་ལ་ད་ཁོ་གི་རྟོགས་པ་ལ་བསམ་བློ་འཁོར་ནས་ད་ང་དགའ། རྟག་པར་སྒོམ་བརྒྱབ་དཔེ་ཉམས་སུ་བླང་བླང་བླང་བླང་བྱས་པ་ཡིན། ཉམས་རྟོགས་དགའ་ཆེན་སྐྱེས་ཡོད། འབྲོམ་སྟོན་པ་དང་ཨ་ནི་མ་བྱན་དེ་ཨ་མེས་བྱང་ཆུབ་གཉིས་དེ་ཇོ་བོ་རྗེའི་ཞབས་ཕྱི་ཤ་སྟག་ཞུས་ལས་ཀ་རྐྱང་རྐྱང་ལས་ནས་ད་ཉམས་རྟོགས་ཅིག་བསྡུར་ན་ད་ང་དྲག་ཡོད་ཀྱི་རེད།

ཧོ་ནི་བྱས་ན། སྒོམ་པ་བ་དང་མྱ་ངན་བྱེད་ལོང་ཞེ་དྲག་བྱུང་བ་རེད། ལས་ཀ་རྒྱུ་ནི་བྱེད་སྒོ་མ་རེད་པི་ཀའི་ཁུ་ཁུ་རྣམས་རྫུས་བསྡད་ནས་རྟོགས་པ་མཐོ་བ་ཅིག་ཡོང་དགོས་རེད་དེ། རྟོགས་པ་ཡོང་ས་དེ་བླ་མ་ལ་བརྟེན་ནས་ཡོང་དགོས་དུས། བླ་མའི་རྣལ་འབྱོར་ལ་བརྟེན་ནས་ཡོང་དགོས་ཀྱི་ཡོད་དུས་དེ་ཇི་ལྟར་གནད་དེ་དེར་ཐུག་བསྡད་པ་རེད་མ་གཏོགས་གཞན་ཁས་མ་ལ་བ། དེ་རིགས་ཆགས་ཀྱི་ཡོད་རེད། བླ་མའི་རྣལ་འབྱོར་འོང་འདི་བྱས། དམིགས་པ་ཐུན་རེ་ཙམ་ལ་སྦྱངས་པས་ནི་གར་ཡང་མི་ཕྱིན་ལ་ཞེས་གསུངས་པ་ལྟར་བཀའ་དྲིན་གསུམ་ནི། མདོ་ལུགས་ལ། བསླབ་པ་དེ་སྡོམ་པ་འབོགས་པ། ལུང་ཁྲིད་གསུམ་སྩལ་བ་ལ་བཀའ་དྲིན་གསུམ་ལྡན་ཟེར་གྱི་ཡོད་རེད། སྔགས་ལུགས་ལ་དབང་བསྐུར་མཁན། ཨ་ནི་རྒྱུད་བཤད་རིག་པ་དང། ཨ་ནི་མན་ངག་གནང་མཁན་དེ་ལ་གནང་བ་སྟེ་དེ་གསུམ་བླ་མ་གཅིག་ལས་ཐོབ་པ་ལ་བཀའ་དྲིན་གསུམ་ལྡན་ཟེར། ད་སྐུའི་རྣམ་པ་ཞེས་བྱ་བ་ཙོང་ཁ་པ་ཆེན་པོ་དགེ་སློང་ངུར་སྨྲིག་འཛིན་པའི་རྣམ་པ། ད་ངུར་སྨྲིག་ནི་བྱ་ངུར་སྨྲིག། བྱ་ངུར་པའི་ཁ་དོག་ལྟ་བུའི་ན་བཟའ་འཆང་བ་ལ་ཟེར། དེ་ཡང་ཕྱག་གཡས་ཆོས་འཆད་དང་གཡོན་མཉམ་བཞག་ལ་ལྷུང་བཟེད་བདུད་རྩིས་གང་བ་བསྣམས་པའི་མཐེབ་མཛུབ་ཀྱིས་ཨུཏྤ་ལའི་ཡུ་བ་འཛིན་པའི་འདབ་མ་སྙན་གྱི་ཐད་དུ་ཁ་བྱེ་བའི་གཡས་ཀྱི་སྟེང་དུ་ཤེས་རབ་ཀྱི་རལ་གྲི་རྩེ་མོ་མེ་ཅུང་ཟད་འབར་བ་དང་གཡོན་གྱི་སྟེང་དུ་བརྒྱད་སྟོང་པའི་གླེགས་བམ་རང་སྒྲ་སྒྲོག་པ་དམིགས་བསལ་རང་གང་ལ་ཐོས་བསམ་སྒོམ་གསུམ་གྱིས་འཇུག་པའི་གསུང་རབ་དེ་ཡི་གླེགས་བམ་དུ་མོས། གུར་གུམ་གྱི་མདངས་དང་ལྡན་པའི་ཆོས་གོས་རྣམ་གསུམ་གསོལ་བ། དེ་ཡང་གུར་གུམ་ལ་ཚོས་སེར་པོ་དང་དམར་སེར་དང་དམར་པོ་གསུམ་དུ་ཡོད་པའི་མདངས་ཅན་གྱི་རིམ་བཞིན་སྣམ་སྦྱར་བླ་གོས་མཐང་གོས། ཡིན་པ་རེད། བཅས་གསོལ་བ། པཎ་ཞྭ་གསེར་གྱི་མདོག་ཅན་གྱི་རྩེ་མོ། རྣོ་ཞིང་མཐོ་བ་དབུ་ལ་གསོལ་བ་དེ་དག་གི་མཚོན་དོན་མང་དུ་ཡོད་ཀྱང་ད་ལམ་ཞུ་ཁོམ་ཞུ་མ་ཁོམ་པའི་དགའ་ལྷ་དང། རྗེ་བླ་མ་སྐུ་མདོག་དཀར་ལ་དམར་བའི་མདངས་ཆགས་པས་ཐབས་ཤེས་ཟུང་དུ་འཇུག་པ་མཚོན། ཆོས་ཀྱི་འཁོར་ལོའི་ཕྱག་རྒྱས་རྒྱུ་དང་འབྲས་བུའི་ཐེག་པ་དང་སྟོང་པ་དང་རྟེན་འབྱུང་གི་ཆོས་ཚུལ་ཕྱོགས་རེ་བ་ཙམ་མ་ཡིན་པར་ཡོངས་སུ་རྫོགས་པར་ལུ་གུ་རྒྱུད་དུ་འབྲེལ་བར་ཆོས་འཁོར་བསྐོར་བ་མཚོན་ཟེར། ཆོས་འཁོར་གྱི་ཕྱག་རྒྱ་སྟེ་ཨུཏྤ་ལས་འགྲོ་བ་རྣམས་ལ་མཉེས་གཤིན་པའི་བྱམས་པ་དང་སྙིང་རྗེ་མཚོན། ཨུཏྤ་ལ། བརྟེན་ཏེ་ཡེ་ཤེས་ཀྱི་རལ་གྲིས་མི་ཤེས་པའི་འཆིང་བ་གཅོད་པ་མཚོན། གླེགས་བམ་གྱིས་ཡང་དག་པའི་ལམ་བགྲོད་ཚུལ་མ་ནོར་བ་སྟོན་པ་མཚོན། ཆོས་གོས་རྣམ་གསུམ་གསོལ་བས་ཚུལ་ཁྲིམས་ཀྱི་ཕུང་པོ་ཡོངས་སུ་རྫོགས་པར་མཚོན། གསེར་མདོག་ཅན་གྱི་པཎ་ཞྭ་གོང་ན་མེད་པའི་ལྟ་བའི་དབྱིངས་སུ་སྙེགས་པའི་རྩེ་མོ་རྣོ་ཞིང་མཐོ་བས་རྒྱལ་བའི་དགོངས་པ་མཐའ་དག་བསྲེགས་བཅད་བརྡར་བར་བཞིན་དཔྱད་པ་གསུམ་གྱིས་གཏན་ལ་འབེབས་པར་མཚོན། རྡོ་རྗེ་སྐྱིལ་མོ་ཀྲུང་གིས་བཞུགས་པས་སྐྱིལ་ཀྲུང་རྣམ་པ་བཞི་ཡི་ཚུལ་གྱིས་ཟུང་འཇུག་མངོན་དུ་མཛད་པ་མཚོན། འཛུམ་པའི་ཉམས་དང་ལྡན་པས་དམིགས་པ་མེད་པའི་སྙིང་རྗེ་མཚོན་པ་སོགས་ད་དུང་མཚོན་ཚུལ་མང་ངོ། བླ་མཆོད་ཀྱི་ཁྲིད་ལས་འབྱུང་བ་ལྟར་ཡིན། ད་དེ་ཚོའི། དེའི་ཐུགས་ཀར། ཐུབ་པའི་དབང་པོ། དེའི་ཐུགས་ཀར། རྒྱལ་བ། རྡོ་རྗེ་འཆང། དེའི་ཐུགས་ཀར་ཏིང་ངེ་འཛིན་སེམས་དཔའ། ཧཱུྃ་ཡིག་སྔོན་པོ་བཅས་གསལ་གདབ། དེ་དག་ཀྱང་རང་རེའི་སྣོད་སྤྱད་ལྟར་གཅིག་ནང་དུ་གཅིག་བཅུག་པ་ལྟ་བུ་མ་ཡིན་པར་བླ་མ།

ཐུགས་ཀའི་རྡོ་རྗེ་འཆང་གི་ཐུགས་ཀའི་ཧཱུྃ་ཡིག་ལ་ཏིང་ངེ་འཛིན་སེམས་དཔའ་བྱ་དགོས། སེམས་དཔའ་སུམ་བརྩེགས་བསྒོམ་པ་འདི་ལ་སྔགས་ཀྱི་ཟབ་གནད་ཁྱད་པར་ཅན་ཡོད་ཀྱང་འདིར་ཞུ་མི་སྤོབས་སོང་རེད། དེ་ལྟ་བུའི་བླ་མ་ཞབས་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་པའི་ཕུང་སོགས་བདེ་གཤེགས་ལྔ་སོགས་སུ་བསྒོམ་པ་འདི་གསང་བ་འདུས་པའི་ལུས་དཀྱིལ་རྩ་རྒྱུད་དུ་མདོ་ཙམ་གསུངས་པ་བཤད་རྒྱུད་རྡོ་རྗེ་ཕྲེང་བ་རྒྱས་པར་བཀྲལ་བའི་མན་ངག་ཡིན། དེ་བསྐྱེད་ཚུལ་རྒྱས་པར་བྱེད་ན་ཞལ་གསུམ་ཕྱག་དྲུག་པ་གསང་འདུས་ལུས་དཀྱིལ་ལྟར་དང་དེ་ཙམ་བློས་མ་ལྕོགས་ན་རྣལ་འབྱོར་གྱི་རྒྱུད་ལས་གསུངས་པ་ལྟར་ཞལ་གཅིག་ཕྱག་གཉིས་སུ་གསལ་བཏབ། ད་དེ་རིང་དེ་ཞག་དྲུག་པ་དང། ད་དེ་ནས་བཤད་པ། གཉིས་པ་དེ།

ད་བྱ་བའི། སྐྱབས་འགྲོ་སེམས་བསྐྱེད་བྱའོ། ཨཱ་ནི། འདིར་བ་དང་སངས་རྒྱས་ཆོས་དང་ཚོགས་ཀྱི་བྱང་ཆུབ་བར་དུ། བདག་གིས་སྦྱིན་སོགས་བགྱིས་པ་འདི་དག་གིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་སོ་སོའི་སྦྱིན་པ་བཏང་བ་དང་བཟོད་པ་བསྒོམ་པ་དང། འོ་ད་འདི་ནི། འདིར་བ་དང། འོ་ད་འདི་ནི་ཚུལ་ཁྲིམས་བསྲུང་ཡ། འོ་དེ་ཚོ་གི་དགེ་བས། ཨཱ་ནི། དེ་ཀའི། སེམས་ཅན་ཐམས་ཅད་ཀྱི་དོན་དུ་བས་སངས་རྒྱས་ཀྱི་གོ་འཕང་ཐོབ་པའི། བསམ་བློ་བཏང་ནས་ཨཱ་ནི་སེམས་བསྐྱེད།

སྐུ་འཕགས། སེམས་ཅན་གྱི་མཐའ་འཁོར་གྱི་འགྲོ་བ་རིགས་དྲུག་གྲངས་དང་མཉམ་པའི་དེ་ནས་ཐུབ་པའི་སྐུ་འབག་སྤྲུལ་ནས། གྲངས་དང་སེམས་ཅན་ཐམས་ཅད་ལ་ཕར་ཐིམ། དེ་ལྟར་ཡང་པའི་སྒྲིབ་གཉིས་སྦྱངས་ཚོགས་གཉིས་རྫོགས། མངོན་པར་རྫོགས་པ་པའི་སངས་རྒྱས་སོང་བསམ་པའི་མོས་པ་བྱས། ད་ལྟར་གྱི་ནི་ཀུན་སློང་བཅོས་དུས་ནི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཟེར་ཡ་གི་སེམས་བསྐྱེད་བྱ། དེ་ཀའི་འབྲས་བུ་དེ་ད་རེས་གྲུབ་སོང་བསམ་པ་བྱས། སེམས་བསྐྱེད་འབྲས་བུ་ལམ་ཁྱེར། ཨོ་དེ། གནད་འགག་ཆེན་པོ་ཡོད་རེད། སྔགས་ཀྱི་རོ། གནད་འགག་ཆེན་པོ།

བྱས་ནས། ཨ་ནི་སེམས་ཅན་སོ་སོ་ཀའི་གཅིག་ལ་ཆགས་སྡང་གི་དབང་གིས་ཉེ་རིང་ཆགས་སྡང། མ་སྙོམས་ནས་གཅིག་གིས་གཅིག་ལ་ཆགས་སྡང་བྱས། འོ་དེའི་དབང་གིས་དེ་ནི། དེ་བྱུང་བ་རེད། སངས་རྒྱས་མ་ཐོབ་པ་མ་ཟད་འཁོར་བ་ལས་མ་ཐར་ཡ། ངན་སོང་ལས་མ་ཐར་ཡ། འོ་དེ་ཆགས་སྡང་གི་དབང་གིས་རེད་བྱ། དེ་ཡིན་ན་སེམས་ཅན་ཐམས་ཅད་རང་གི་མཐའ་འཁོར་གྱི་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་པའི་ཉེ་རིང་ཆགས་སྡང་དང་བྲལ་བའི་བཏང་སྙོམས་ལ་གནས་ན་ཅི་མ་རུང། གནས་པར་གྱུར་ཅིག། གནས་པ་བདག་གིས་བྱའོ། དེ་ལྟར་བྱེད་ནུས་པ་བླ་མ་ལས་བྱིན་གྱིས་བརླབ་ཏུ་གསོལ། བཏང་སྙོམས་ཚད་མེད། དེ་ཡང་དེ་ནི་སྨོན་པ་ཚད་མེད། འོ་ད་དེ་ནི་ལྷག་བསམ་ཚད་མེད། འོ་ད་དེ་ནི་དམ་བཅའ་ཚད་མེད། གསོལ་འདེབས་ཚད་མེད། ཟེར་འདྲ་བ་ད་དགའ་བ་འོ་དེ་བྱས། དེ་འདྲའི་གི་ཚད་མེད་བཞི་ལྡན། གནས་པར་གྱུར་ཅིག། རེད་པ་ད། སྨོན་པ་འདྲ་བ་ད་སྨོན་ལམ་འདྲ་བ་ད། གནས་པར་བདག་གིས་བྱའོ། དམ་བཅའ་འདྲ་བ་བྱས་རེད་པ་ད།

བྱེད་སྟངས་བྱེད་ཀྱི་ཡིན་ན་མྱུར་བ་དང་པོ་དེ། རེད་པ་ད། མདོ་ལུགས། མདོའི་དབང། ལམ་ཕར་ཕྱིན་ཐེག་པའི་ལམ་རྐྱང་པ་ནས་ཡང་འགྲོ་གི་ཡིན་ན་བསྐལ་ཆེན་གྲངས་མེད་གསུམ་གྱི་སྒོ་ནས་ཞེ་པོ་ཅིག་འགོར་དགོས་ཡོད་རེད། དེ་ལས་དེ་ནས་སྔགས་ལ་བརྟེན་བཞག་ན། ཨ་ནི། མྱུར་བ། ཟེར་གཅིག། ཡང་ན་སྔགས་ཀྱི། ཁོ་རང་རང་ལ་བྱེད་ནས་རྒྱུད་སྡེ་བཞི། རྒྱུད་སྡེ་འོག་མ་གསུམ་ལ་བྱེད་ན། སྙིགས་དུས་ཀྱི་ཕ་གི། སྙིགས་དུས་མ་རེད་ཚེ་གཅིག་ལ། རེད་པ་ད། ཚེ་ཡི་རིག་འཛིན་སྒྲུབ་པ་ལ་སོགས་པ་བྱས་ནས་ཚེ་གཅིག་གི་ཐོག་ནས་སངས་རྒྱས་ཐུབ་ཡ་ཡོའོ་རེད། རེད་པ་ད། རྒྱས་ཐུབ་ཀྱི་རེད་དེ། རྒྱུད་སྡེ་འོག་མ་གསུམ་ནས་སྙིགས་དུས་ཀྱི་ཕ་གིའི་ཚེ་ཐུང་གཅིག་ལ་སངས་རྒྱས་ཐུབ་ཡ་ཡོའོ་མ་རེད། དེ་ཡིན་ཙང། སྔགས་བླ་མེད་ལ་བརྟེན་ན་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་སངས་རྒྱས་ཐུབ་ཀྱི་རེད་ཟེར་ནས། མྱུར་བ་མྱུར་བ། ཡང་མྱུར་བ་གཉིས་འདི། དེ་ལས་ཀྱང་སྔགས་བླ་མེད་ཁོ་རང་ནང་ལོགས་བྱེད་ཀྱི་ཡིན་ན། ད་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ། འཚང་རྒྱ་ཡ་སྔགས་བླ་མེད་དེ། ས་དགེ་བཀའ་རྙིང། འོ། ཚང་མ་ལོག་གི། ཐུན་མོང་བའི། ཁྱད་ཆོས་འདྲ་པོ་སྔགས་བླ་མེད་ཀྱི། རེད་དེའི་ནང་ནས། ད། ཨ་ནི་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་སྙན་བརྒྱུད་ཀྱི་ལམ་ལ་བརྟེན་ན། འདི་ནི་ཕ་གི་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་པའི་དེ་ནི་སྙན་བརྒྱུད་ཀྱི་ལམ་འདི་ལ་བརྟེན་ན། འདི་ནི་དེ་གའི་དེ་གའི་ག་རེ་ཡིན་ད། ལོ་གསུམ་ཕྱོགས་གསུམ་ཙམ་ལོ་བཅུ་གཉིས་ཙམ་ད། ཕ་གི་ག་ཚོད་འགོར་ན་ཡིན་པའི་ལོ་བཅུ་གཉིས་ཙམ། འོ་ད་དེ་ལས་ཕ་གིའི་ལམ་གྱི་བླ་མའི་རྣལ་འབྱོར་སྲོག་ཏུ་བྱས་སྟངས་དེ་སོ་སོའི་ཤུགས་ཆེན་པོ་བྱུང་ན་ལོ་གསུམ་ཕྱོགས་གསུམ་ཙམ་ལ་ཡང་ཕ་གིའི་ཟུང་འཇུག་གི་གོ་འཕང་དཀའ་ཚེགས་མི་དགོས་པར་བདེ་བླག་ཏུ་ཕ་གི་ཐོབ་ཐུབ་ཡ།

ད་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་ད་ཕ་གིའི་བཤེས་གཉེན་བསྟེན་ཚུལ་བྱས། བཤེས་གཉེན་བསྟེན་ཚུལ་དེ་ཡག་པོ་དགོས་ཀྱི་ཡོད་རེད་པ་བླ་མའི་རྣལ་འབྱོར་ལམ་གྱི་སྲོག་བྱེད་དགོས་ཀྱི་ཡོད་རེད་པ་ད་དེ་ཡིན་དུས་ཕ་གི་བཤེས་གཉེན་ནི་བླ་མའི་རྣལ་འབྱོར་ལམ་གྱི་སྲོག་བྱེད་དགོས་ཡ་དེ། ཨ་ནི་ཕ་གིའི་ཞིང་གི་མཐུ་ལ་བརྟེན་པ་མན་ངག་ཡིན་གསུངས་ནས། ད་ལྟ་ང་ཚོ་ཕ་གིའི་རེད་པ་ད་ཉན་ན་ཚིག་མི་ཟིན་སྒོམ་ན་ཕ་གི་རྒྱུད་ལ་མི་སྐྱེ་བའི་བློ་མཐུ་ཆུང་བ། འོ་ད་འོ་དེ་འདྲའི་གི་སྐབས་དེ་ལ་ཞིང་གི་མཐུ་ལ་བརྟེན་པ་དེ་མན་ངག་ཡིན་གསུངས་ནས་ཞིང་ག་རེ་ཟེར་ན་དེ་ནས་སོ་སོའི་ཚོགས་བསགས་ས་གི་དེ་ནས་བླ་མ་སྒོམ་ཡ། རེད་པ་ད་ཚོགས་ཞིང་སྒོམ་ཡ་དེ་མན་ངག་ཡིན། དེ་སྒོམ་ནས་དེ་གའི་ཚོགས་བསགས་སྒྲིབ་པ་སྦྱངས་ནས་ཨཱ་ད་སངས་རྒྱས་ཀྱི་ས་ལ་ཡར་མྱུར་ན་དེ་མྱུར་གྱི་རེད་པ་ད་འོ་དེ་བྱས་ཡིན་ཙང་ཨཱ་ཚོགས་བསགས་ས་གི་ཞིང་དེ་སྒོམ་དགོས་རེད་ཚོགས་ཞིང་དེ།

དེ་ལ་ཚོགས་ཞིང་གསལ་བཏབ་ཡ་དང་སྐྱབས་འགྲོའི་པི་ཀའི་སྐྱབས་ཡུལ་གསལ་བཏབ་པ་གཉིས་ལ་ཁྱད་པར་མེད་པ་ད་ལོགས་ཀར་གསུངས་ཡོད་མ་རེད། ལྷོ་རྒྱུད་དང་སྐབས་ལ་ཡང་ཚོགས་ཞིང་གསལ་བཏབ་སྟངས་གསུངས་ད་གསུངས་ཡོད་རེད་དེ་ཡང་ཏོག་ཙི་མི་འདྲ་བ་ལོ་ཅིག་བླ་མ་མཆོད་པའི་ཚོགས་ཞིང་གསལ་བཏབ་པ་ལས་ཏོག་ཙི་བཏབ་སྟངས་མི་འདྲ་བ་རྣམ་པ་ཏོག་ཙི་མི་འདྲ་བ་ལོ་ཅིག་གསུངས་ཡོད་རེད། ཡིན་ན་ཡང་ད་ལྟ་ལམ་རིམ་བསྒོམ་པའི་སྐབས་ལ་སོ་སོ་ལག་ལེན་བསྟར་དུས་སྒང་ལ་ཨ་ནི་བྷི་གས། ལམ་རིམ་དམར་ཁྲིད་སྐབས་ནས་ཚོགས་ཞིང་གསལ་བཏབ་སྟངས་གཉིས་གསུངས་པའི་ནང་ནས་བླ་མ་མཆོད་པའི་ཚོགས་ཞིང་གསལ་བཏབ་སྟངས་དེ་དག་ཧོ་དེ་གནང་གི་ཡོད་དེ་གཙོ་བོ་བྱས་ཡ་དེ་བྱེད་དགོས་ཡ་དེ་དག་རྒྱུ་མཚན་བྱས་ལོ་རྒྱུས་མང་པོ་གསུངས་སོང་བ་གྲུབ་ཆེན་དབེན་ས་པ་ཆེན་པོ་དང་གྲུབ་ཆེན་ཆོས་ཀྱི་རྡོ་རྗེ་ནས་མར་བྱས་ནས་ཨོ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ཞལ་གཟིགས་སེམས་དཔའ་སུམ་བརྩེགས་བླ་མའི་རྣལ་འབྱོར་སེམས་དཔའ་སུམ་བརྩེགས་པའི་ཨོ་ད་ཚོ་འདི་མན་ངག་འདི་མར་གནང་ནས་དེ་ལ་བརྟེན་ནས་འདི་ནས་སྐུ་ཚེ་བེ་གའི་ལོ་གསུམ་ཕྱོགས་གསུམ་ཙམ་ལ་བའི་ཟུང་འཇུག་གི་གོ་འཕང་ཐོབ་བསྡད་པ་དེ་འདྲའི་གི་ཞེ་དྲག་གི་བེ་གའི་རྩ་བ་ཆེན་པོ་གཅིག་དགའ་ལྡན་སྤྲུལ་པའི་གླེགས་བམ་ནི་བེ་གའི་ཆུང་ངུ་བཞག་ཡ་གི་དེ་ནི་མན་ངག་གཅིག་རེད། སྙན་བརྒྱུད་སྤྲུལ་པའི་གླེགས་བམ་ཟེར་ཡ་དེ་བྱས་ཙང་འོང་དེ་རེད། མན་ངག་ཡིན་དུས་དེ་ཉམས་སུ་བླང་ཡ་ནི་ད་གལ་ཆེན་པོ་ཡོད་རེད། འོང་དེ་རེད། ད་དེའི་ཚོགས་ཞིང་གསལ་བཏབ་པ་ལ། བདེ་སྟོང་དབྱེར་མེད་ལྷ་ལམ་ཡངས་པར་ཀུན་བཟང་མཆོད་སྤྲིན་འཁྲིགས་པའི་དབུས། ལོ་མ་མེ་ཏོག་འབྲས་བུས་ཡོངས་མཛེས་འདོད་དགུའི་དཔག་བསམ་ལྗོན་པའི་རྩེར། ཞེས་གང་ལྟར་སོ་སོའི་བི་གའི་ནམ་མཁའ་འདི། རེ་བ་དང་དགའ་བསུ་འདི་མ་ཡིན་པ་བྱས། བདེ་སྟོང་གི། བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཀྱི་རང་སྣང། ནམ་མཁའ་ཤར་བསྡད་པ་གཅིག། སྟོང་སང་ངེ། རེ་བ་དང་ནམ་མཁའ་ཤར། དེ་གི་དེ་ལ་དེ་ནི། གངས་ཅན། མེ་ཏོག་དང་དག་དེ་འདྲའི་གི་དཔལ། ཀུན་བཟང་མཆོད་སྤྲིན་བེ་གའི་ནམ་མཁའ་གང་བསྡད་པ་འདྲ་བོ་གཅིག་བཞིན་སོང་ང། ཨ་ལེ་ས་གཞི་ཁོ་རང་བེ་གའི་ས་གཞི་དེ་དེ་ནི་ས་གཞི་གི་དེ་ག་སོར་ད་མ་དག་པ་ཞིང་མ་དག་པ་འདྲ་བོ་དེ་དེ་མ་ཡིན་པ། གསེག་མ་ལ་སོགས་མེད་པ་དང་ལག་མཐིལ་ལྟར་མཉམ་བཻ་ཌཱུརྱའི་རང་བཞིན་འཇམ་པོར་གནས་གྱུར་ཅིག། ཨོ་ད་དེ་འདྲའི་གི་དེ་ནི་ལྕེ་དང།